རང་གི་ཡོན་ཏན་དེ་ཡིན་ན། དེ་ནས་ཆེན་པོ་ལ་ཡར་འགྲོ་ཚར་སོང་ན་ཡང་ཁོ་འགྱུར་བ་ཡོད་མ་རེད། ཆུང་བ་ཆུང་བ་ཅིག་ལ་འགྲོ་སོང་ན་ཡང་ཁོ་འགྱུར་བ་ཡོད་མ་རེད་སོ་སོའི་ཡོན་ཏན་དེ་སོ་སོའི་ཡོན་ཏན་ཡོད་པ་རང་རེད་བ། ལ་ཕོངས་པར་གྱུར་ཀྱང་མི་འགྱུར་མཛའ་བོ་ཡིན་ཟེར་ཏེ་མཛའ་བོ་ཀྱི་མཆོག་ཏུ་གྱུར་པ་དེ་ཡོན་ཏན་དེ་རེད་མ་གཏོགས་དཔལ་འབྱོར་དེ་མེད་པ་རེད་ད། དཔལ་འབྱོར་དེ་དེ་ལ་བརྟེན་ནས་གཉེན་ཡོང་གི་རེད་དེ་གཉེན་དེ་དོན་དམ་པ་ངོ་མ་རང་གི་ངོ་མ་རང་གི་གཉེན་རང་མེད་པ་རེད། གཉེན་གྱིས་ད་ཡིད་ཁ་ཙོང་ཅིག་བྱེད་པ་མ་གཏོགས། ཐ་མ་ཐ་མ་དེ་ཡིན་ན་ང་རང་ཚོ་ནི་བྲོ་མེད་པའི་སྡུག་བསྔལ།

དེའི་ཚེ་རི་ལ་སྡུག་བསྔལ་མྱོང་དགོས་རེད་དེ་སྡུག་བསྔལ་མྱོང་རོགས་བྱེད་མཁན་ཡོད་མ་རེད་བ། དེ་ནས་མར་བཙས་གཉིས་ཀ་དེ་སྡུག་བསྔལ་ཆེན་པོ་ཞེ་དྲག་ཡོད་རེད་དེ་སོ་སོ་གཅིག་པུ་གིས་སྡུག་བསྔལ་མྱོང་དགོས་ཀྱི་འདུག་མ་གཏོགས་གཞན་ག་གེ་ཡོད་མ་རེད་བ། མར་བཙས་ཚར་ནས་དེའི་བར་ཚ་གྲང་གི་སྡུག་བསྔལ་ལ་སོགས་པ་ཚོ་ག་རེ་མྱོང་པ་ཡིན་ནའི་རང་གཅིག་པུ་གིས་མྱོང་དགོས་རེད་མ་གཏོགས་མི་སུ་གང་གིས་ཡང་རོགས་བྱེད་རོགས་བྱེད་ཀྱི་མ་རེད་བ། སོ་སོ་གྱི་སྡུག་བསྔལ་སྐལ་བ་དེ་མྱོང་ག་ཡོང་གི་མ་རེད་བ། ད་ག་ནང་བཞིན་ན་ཚ་ལ་སོགས་པ་བྱུང་སོང་ན་རང་གཅིག་པུ་ན་དགོས་ཀྱི་འདུག་མ་གཏོགས་བགོ་བཤའ་བྱེད་རོགས་བྱེད་མཁན་མི་འདུག་བ།

ཨ་དེ་ཡི་ཟེར་ཨ་ནི་ཡིད་སྨོན་སྐད་ཅིག་ཙམ་ཡང་མི་སྐྱེ་ཞིང་ཉིན་མཚན་ཀུན་ཏུ་ཐར་པ་དོན་གཉེར་བློ་བྱུང་ན་དེ་ཚེ་ངེས་འབྱུང་སྐྱེས་པ་ལགས་ཟེར་དེ་ངེས་འབྱུང་གི་བསམ་པ་དེ་བྱ་ད་ངེས་འབྱུང་གི་བསམ་པའི་གཞུག་གོ་དེ་བྱང་ཆུབ་ཀྱི་སེམས་རེད་བ་ད་ལམ་གཙོ་རྣམ་གསུམ་ཡིན་ན་བྱང་ཆུབ་སེམས་དེ་རེད། ངེས་འབྱུང་གི་བསམ་པ་བཅོས་མ་མ་ཡིན་པ་ཅིག་རང་རྒྱུད་ལ་ཡག་པོ་ཞིག་སྐྱེས་ཚར་སོང་ན་དེ་བྱང་ཆུབ་ཀྱི་སེམས་ལ་བློ་སྦྱོང་ཡག་དེ་གལ་ཆེན་པོ་ཡིན་མོད། བྱང་ཆུབ་ཀྱི་སེམས་དེ་མེད་པ་ཡིན་ན་ག་རེ་བྱེད་ཀྱི་རེད་ཟེར་ན་ཨ་ནི། བླ་ན་མེད་པའི་བྱང་ཆུབ་ཀྱི་རྒྱུ་ལ་འགྲོ་གི་མེད་པ་རེད་ངེས་འབྱུང་གི་བསམ་པ་ག་ཚོད་ཡོད་པ་ཙམ་ཞིག་རྒྱ་ཆེན་པོ་ག་ཚོད་ཅིག་ཡོད་པ་ཡིན་ནའི། ཁོ་ཡི་ཡས་ད་འཁོར་བ་ལས་ཡར་ཐར་ཡག་གི་རྒྱུ་རེད། འཁོར་བ་ལས་གྲོལ་བྱེད་ཀྱི་ལམ་ཅིག་ལ་འགྲོ་གི་རེད། ཡིན་ན་ཡང་བླ་ན་མེད་པའི་བྱང་ཆུབ་ཅིག་ཐོབ་ཡག་གི་རྒྱུ་ལ་འགྲོ་གི་མེད་པ་རེད། དེས་ང་ཚོ་དོན་དུ་གཉེར་མཁན་དེ་ག་རེ་རེད་ཟེར་ན། བདེ་བ་ཡི་ནང་ནས་བདེ་བ་མཆོག་ཏུ་གྱུར་པ། རང་དོན་དང་གཞན་དོན་གཉིས་ཀ་དོན་གཉིས་མཐར་ཕྱིན་པ་བྱས། དོན་གཉིས་མཐར་ཕྱིན་པ་བྱས་དང། བདེ་བ་ཡི་ནང་ནས་བདེ་བ་ཆེན་པོ་བླ་ན་མེད་པའི་བདེ་བ་ཅིག་དོན་དུ་གཉེར་གཉེར་དགོས་པ་རེད།